གཞན་ཡང་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་གདན་འདྲེན་ཞུས་ཡོད། རྣམ་པ་གཉིས་ལ་ཐོག་མར་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་གི་ཡིན།
ལགས་སོ་བཀྲ་ཤིས་བདེ་ལེགས། ལགས་སོ་བཀྲ་ཤིས་བདེ་ལེགས། ད་དེ་རིང་ང་ཚོ་བརྗོད་གཞི་དེ་ངོ་སྤྲོད་ཞུས་པ་ནང་བཞིན། དེ་རིང་གཙོ་བོ་ད་ཅིག་ང་ཚོ་བོད་རིགས་ཀྱི་ད་ཞེ་དྲག་སྐད་གྲགས། ཅན་གྱི་ཚོང་པ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་ཀྱི་སྐོར་རེད་དེ་འདྲ་ཡིན་དུས་ཙམ་ལ་ཐོག་མ་དེ་ལ་ད་ང་ཚོ་ད་ལྟ་གནས་ཚུལ་རང་གཞན་ཐོན་བཞིན་པའི་གནས་སྟངས་དཔེར་ན་རྡོ་རྗེ་བཀྲ་ཤིས་ལགས་གི་གཅེན་པོ་རེད་ཨ་ནི་གཅུང་མོ་རེད་གཅེན་པོ་རྡོ་རྗེ་ཚེ་བརྟན་རེད་གཅུང་མོ་མགོན་ཐེ་རེད་ཁོང་རྣམས་ཚོ་གིས་ད་ཁོང་གི་ནི་གནས་ཚུལ་དེ་སྐུ་གཟུགས་ཀྱི་གནས་སྟངས་ཐོག་ནས་ཚབས་ཆེན་པོ་རེད་དེ་ག་ནི་དེའི་སྐོར་ལ་ནང་མི་ནི

དེར་དྲི་བ་དེ་དང་པོ་ངེད་ཀྱི Swiss གྱི་གནས་བཞུགས་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཁྱེད་རང་ལ་བཀའ་འདྲི་ཞུ་གི་ཡིན། གང་ཟེར་ན། མགོ་ལོག་འཇིགས་མེད་ལགས་ཁྱེད་རང་བོད་ནས་ཤ་ཆ་ཡོང་བྱས་ད་དཀའ་སྡུག་ཆབ་སྲིད་བཙོན་པ་བྱས་དཀའ་སྡུག་ཞེ་དྲག་མྱངས་བྱས། དེ་ནང་བཞིན་ཨ་ནི་ཚོང་པ་ཁོང་གི་སྐོར་ལ་ཡང་གང་ལ་གང་འཚམ་རྒྱུས་ལོན་ཡོད་རེད་ཨ་ནི་ཐོག་མར་དྲི་བ་དེ་སྐོར་ལ་ཁྱེད་རང་གི་ངོས་ནས་ཁོང་མི་དེ་ག་འདྲ་ཡིན་མེད་ག་རེ་ཧ་གོ་གི་ཡོད་དེ་གཅིག་ངོ་སྤྲོད་གནང་རོགས་ཅེས་ཞུ་གི་ཡིན།
ལགས་སོ་ཆེ་ཆེ་ལགས། དེ་ནས་ད་ད་ལྟ་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་སྤྱི་ཡོངས་གི་ཆ་ནས་ཁོ་རང་བླ་བྲང་ནས་རེད་བླ་བྲང་གི་བླ་བྲང་དགོན་པ་གི་གོང་ན་ད་ལྷ་སྡེ་སྐོར་ཞིག་གོ་ནི་རེད་དེའི་ནང་ནས་ས་དཀར་ཟེར་གོ་ནོ་དེ་རེད་ས་ཁུལ་དེའི་ནང་ནས་རེད་ཁོ་ཕ་ལགས་གི་མིང་ལ་འཇམ་དབྱངས་ཟེར་གི་རེད་ཨ་མ་ལགས་ལ་ཨ་མ་གི་མཚན་ལ་ཀུན་བཟང་སྐྱིད་ཟེར་གི་རེད་དེ་ནས་ད་ཁོ་རང་གི་ཇོ་ཇོ་འདི་ཁོ་རང་སྤུན་མཆེད་ཅིག་ཨ་རྒན་པ་ཉག་རྡོ་རྗེ་ཚེ་བརྟན་དེ་ནས་ད་ཁོ་རང་གི་ཨ་ཅག་ལས་དགོས་ར་ཁོ་རང་གི་ཨ་ཅེ་གི་མིང་ལ་འདི་ད་ཡོངས་གྲགས་ཀྱི་མགོན་ཐེ་མགོན་ཐེ་ཟེར་གི་རེད་ད་མང་ཆེ་གཅིག་ཚང་མ་སོང་ན་མགོན་པོ་སྐྱིད་ཟེར་གོ་ནི་མིན་འགྲོ་ད་ས་བོ་ང་བལྟས་ཤ་ཅིག་རེད་ད་གང་ལྟར་ཡོངས་གྲགས་ཀྱི་མགོན་ཐེ་ལབ་གི་རེད། ཨོ་དེ་འདྲ་གི་རེད་དེ་དེ་ནས་ཁོ་ད་སྤྱི་ཡོངས་གི་ཆ་ནས་བླ་བྲང་ནས་འཚར་ལོངས་བྱུང་བླ་བྲང་ནས་ད་ཡར་ལྷ་ས་སོང་ལྷ་ས་ནས་ད་ཞེ་སྡང་གི་ད་ཚོང་གང་ལ་གང་འཚམ་བརྒྱབ་དེ་ནས་ད་ཁོ་ཡང་ཡུན་གྱིས་ཡུན་གྱིས་ཚོང་པ་ཆེན་པོ་ལོག་ཁ་གྲགས་སོང་དེ་འདྲས་བྱས་ཡོང་དུས་ད་སྤྱི་ཡོངས་ཀྱི་ཆ་ནས་ང་ཚོ་བོད་པའི་སྤྱི་ཚོགས་ཀྱི་ད་གནས་སྟངས་ཟེར་དགོས་ན་ཆོག་གི་གནས་བབ་དེ་འདྲས་ཟིག་གི་སྟངས་ཚུལ་འདུག་དེ་ཆབ་སྲིད་ཀྱི་གནས་སྟངས་གི་ཆབ་སྲིད་ཀྱི་ཅིག་ག་འདྲ་ཅིག་ཅི་ག་མེད་ན་ར་གནས་ཚུལ་འགྲོ་ད་དེ་འདྲས་ཟིག་ཅི་ག་མེད་ན་ད་ཚོང་པ་ཡིན་ན་རེ་ཡོད་ཁོར་ཡུག་སྲུང་སྐྱོབ་ཡིན་ན་ར་རེ་ད་ཅིག་ཕྱོགས་མང་པོ་ཟིག་ཚུལ་སྟངས་ཚད་ཡིན་ན་ར་ད་ཅིག་ག་དུས་ཟིག་ན་ཡར་དེ་དེ་དགོངས་བཀོད་དེ་སྐབས་དེ་ལ་རྒྱ་ནག་གཞུང་གི་ག་དེའི་ནང་ནག་སུབ་བྱས་ཡ་དེ་འདྲའི་བྱེད་སྒོ་འདུག་དེ་དེ་དང་དེ་མཚུངས་ཀྱི་ད་ལྟ་རྡོ་རྗེ་བཀྲ་ཤིས་དེ་འདྲའི་དེ་ཆགས་ག་རེད། ད་ཁོའི་འོ་གཡག་མགྲོན་ཁང་རེད་དེ་ནས་ད་ས་ཆ་མང་བོ་ཉོས་བ་རེད་བླ་བྲང་ས་ཆ་ཡིན་ན་ད་ང་ཚོ་རྒྱ་མིའི་ཏང་ཤོག་ཟེར་བ་ལ་ཏང་ཤོག་ཟེར་གོ་ནོ་ད་ང་རང་གི་རིག་ས་བོ་ནི་ཏང་ཤོག་དང་དེ་ནས་ད་དེ་བླ་བྲང་གི་རྒྱབ་ལོགས་དེ་ནས་ས་ཆ་མང་བོ་ཞེ་པོ་ཞིག་ཉོས་བ་རེད་དེ་ནས་ད་ལྷ་ས་ནས་དེ་འདྲའི་ཉོས་བ་ནི་ས་ཆ་མང་བོ་ས་ཆ་དེ་འདྲའི་ས་ཆ་མང་བོ་ཉོས་དེ་འདྲའི་བྱས་ནས།

ད་ང་སོ་བཟུང་ཚར་རེད་ང་སོ་བསྒོ་བ་དེ་ད་ཉིད་ང་བཟའ་འདི་ལྟའི་ཟླ་བ་གསུམ་པ་གི་ཚེས་བཅུ་ཞག་གཉིས་སུ་ཡིན་དེའི་རྗེས་ནས་ད་ང་སར་གློད་བཀྲོལ་དགུན་ཐོག་དེའི་ལོ་དེའི་དགུན་ཁ་དེ་བ་ལ་ང་སར་གློད་བཀྲོལ་ཐོབ་རེད་ཟླ་བ་བཅུ་བའི་བཅོ་ལྔ་དེ་ག་ང་གློད་བཀྲོལ་ཐོབ་རེད་དེ་དེའི་སྐབས་དེ་ལ་རྡོ་རྗེ་བཀྲ་ཤིས་བཟུང་འདུག་ཟེར་སྤུན་ཀྱག་རྡོ་རྗེ་ཚེ་བརྟན་ན་བཟུང་འདུག་ཟེར་ཁོང་གཉིས་བ་བཟུང་འདུག་ད་དེ་ལྷ་ས་ན་གཡག་མགྲོན་ཁང་ལ་ད་དེ་དེ་མགྲོན་ཁང་ར་ད་ཅིག་ས་ཆ་ར་ད་ཚང་མ་ད་ཧ་ལས་བ་ཆུ་ད་ཚང་བ་ཆེན་པོ་རེད་དེ་དེ་བྱས་ཏེ་རྒྱལ་ཡོངས་རང་བཞིན་གྱི་གཅིག་དཀའ་རེད་ཁོ་རང་གི་གཅིག་ཚོང་པ་ད་ཡོད་སྐད་གྲགས་ཅན་ཚུ་ཁྲེའི་འགྲོ་སྒོ་ནི་དེ་ནས་རྒྱལ་ཡོངས་རང་བཞིན་གྱི་ཚོགས་འདུ་ར་ཏི་སོ་ཡིན་ན་ཅི་མི་སྣ་སོགས་རྒྱལ་ཡོངས་རང་བཞིན་གྱི་མི་སྣ་ལ་ཐུག་ཁོ་ནི་དེ་འདྲའི་གི་ད་ག་པ་ག་གི་མི་མ་རེད་དེ་འདྲའི་བྱས་ནས་ད་ཁོང་ཚོ་ད་མི་ད་ད་ས་འཛི་ནོར་རྒྱུས་ལ་གི་མཁྱེན་གི་རེད་དྲ་འཕེན་མཛད་དགོས་ནོ་ད་དེ་དྲ་རྒྱ་གི་སྟངས་ནི་ག་ལ་དགོས་ད་དྲ་འཕེན་མཛད་ན། གང་ལྟར་ཨ་དེ་གཅིག་པུ་ལུན་ཨེ་ཧོ་ཟི་མ་སི་ཏི་ཅང་པོ་བྱས་ནས་ད་དེ་འདྲའི་གི་སྟངས་ནི་ཁོང་ཚོ་ཉིན་ཅིག་བྱས་ནས་ད་ཁོ་ད་བར་དུ་ཉིས་སྟོང་བརྒྱད་དགུ་ནས་བཟུང་ནས་ད་བར་དུ་མི་ལོ་དེ་འདྲ་མང་པོ་ཟིག་ཆགས་ཡོད་རེད་ད་ཚེ་བཙོན་གྱི་ལོ་ཐོག་ཆར་དེ་འདྲི་ཟིག་ཆགས་བ་རེད་དེ་བྱས་ཏེ་ད་སྤྱི་ཡོངས་གི་ཆ་ནས་བོད་པའི་ཁོར་ཡུག་སྲུང་སྐྱོབ་པ་ཟིག་ཡིན་ན་ར་རེད་དཔལ་འབྱོར་མཁོ་སྒྲུབ་ཡེ་ནས་གི་ཚོང་པ་ཟིག་ཡིན་ན་རེད་སྐད་ཡིག་སྲུང་སྐྱོབ་བྱེད་ནི་ཟིག་ཡིན་ན་རེད་སྤྱི་ཡོངས་གི་ཆ་ནས་རྒྱ་ནག་གི་ཁོ་རང་གི་ངོས་ནས་དེ་ལས་སོང་ན་ཁྲིམས་ད་ད་ཅིག་རྩ་ཁྲིམས་ཉེས་ཁྲིམས་གང་དེ་ལས་སོང་ན་ཁུར་གི་ཁྲིམས་མཐུན་ཡིན་པའི་བཟོ་འགྲོ་ཟིག་ཡོད་རེད་ཁྲིམས་ཁང་ཁྲིམས་ཡིག་གི་ཏང་གི་ཁྲིམས་གི་ད་ཡི་ཁར་ཨ་དེ་ནས་ད་ལྟ་ཅིག་ཁོ་རང་ཚོའི་ཡང་ཅིག་མི་གང་ཟག་སྒེར་གྱི་དབང་སྒྱུར་བྱེད་དགོས་པའི་ཆ་ནས་ད་ང་ཚོས་དཔེར་ན་ད་ད་ད་རྡོ་རྗེ་བཀྲ་ཤིས་ཟ་ཁང་རང་བྱུང་བ་རྡོ་རྗེ་ཚེ་བརྟན་སྤུན་ཉེ་ཡ་གཉིས་ཆ་ཙམ་རེད་དེ་འདི་བྱས་ན་རེད་དེ་མ་ཡིན་པའི་ད་འདི་ཇི་ཟེར་ན་རེད་ཨ་འདི་ཨོ་ད་ད་ཁོར་ཡུག་སྲུང་སྐྱོབ་གོ་རེ་ན་རེ་སྐད་ཡིག་སྲུང

ད་ཁོ་རང་གི་གནས་སྟངས་དེ་ར་གང་འདྲ་ཆགས་རེད་ད་འགྲིག་རེད་འགྲིག་རེད་སོགས་ཁོ་རང་གི་གནས་སྟངས་དེ་ར་ཁོ་རང་གི་ཉེས་པ་སྐྱོན་ཆ་གཅིག་ལ་ངོས་འཛིན་བྱེད་གི་མིན་ནོ་ད་ད་འདི་ལམ་སོ་སོ་ནས་དགོས་འདུག་དེ་རེད་ད་ད་དོན་ནོར་གྱི་ལ་གི་ས་བོ་སོགས་གི་རེད། དེ་ནས་ད་ཁ་སང་དེ་རིང་ན་ནང་མི་ཡིན་ན་མགོན་ཐེ་དང་རྡོ་རྗེ་ཚེ་བརྟན་གཉིས་ཆ་གི་ཚེ་སྲོག་བློས་བཏང་ནས་ད་བོད་ལྗོངས་གི་མི་དམངས་ཁྲིམས་ཁང་སྒོ་ཉིན་རྟག་པར་ད་བཞག་ཐུག་བྱེད་དགོས་ནི་སྐམ་པོ་བཞག་དགོས་ནི་དེ་ལ་ད་དངོས་གནས་དྲང་གནས་ནག་ཉེས་ཅི་ཡང་མེད་ན་ད་ཁོང་གཉིས་ཀ་གི་ཚེ་སྲོག་གི་དཔང་པོར་བཞག་ད་ལས་ད་ཚེ་སྲོག་དཔང་པོར་བཞག་ད་མ་བཞག་གི་བཞག་གི་བཞག་གི་ད་འདི་ནས་ཁོང་གི་མི་ལ་ནག་ཉེས་མེད་ཉེས་སྡུག་ཡང་བཀོལ་ཟིན་ད་ནས་ད་ཁྱབ་བསྒྲགས་གནང་གྲགས་བྱེད་དགོས་ནི་དེ་ལ་དངོས་གནས་དྲང་གནས་ད།

ཅིག་ཤོས་སོགས་བཏང་ནས་དེ་ལྟར་བཟླས་རེད་ད་ད་སོ་ཚང་མ་བཤད་དགོས་ཡ་རོ་མི་འདུག་དེ་ཤོས་སོགས་བཏང་ནས་དེ་ལྟར་བཟླས་དེ་ནས་ཡར་རྒྱ་དེ་ལྷ་ས་ཡོང་དེ་ནས་ལྷ་ས་སོང་ནས་དེ་འདྲི་ཟིག་རེད་ལྷ་ས་སོང་དེ་ནས་ཚོང་ཟ་ཚོང་རྒྱབ་དེ་འདྲི་བྱས་ནས་ད་ད་ད་ད་ད་ཡ་ར་ཡ་ཡང་གི་ཡང་གི་ཡང་གི་ད་ཅིག་རྟའི་ཁྲི་པར་འགྲོ་ད་དེ་འདྲི་བྱས་ནས་ཅིག་ག་ཚོད་ལོ་ཡུལ་སྐོར་བཀྲོན་ཁྱིམ་ཁྲམ་ཉེན་གི་དེ་འདྲི་གི་ཅིག་ལས་སྐལ་སོ་དེ་ཟིག་ལས

འདི་ག་སྤྱི་བཏང་གི་རྒྱབ་རྟ། སྒེར་གྱི་མི་ཚེའི་ཁ་གསོ་རེད། སྒེར་གྱི་ནང་མི་དང་དེ་འབྲེལ་གྱི་གནས་ཚུལ་སྐོར་ལ་ང་ལ། ཞིབ་ཕྲ་ད་འདི་ལ་ལྷག་བྱས་ཞོལ་མེར་ཞོལ་སྐུ་ཞབས་མགོ་ལོག་འཇིགས་མེད་ལགས་ཀྱིས་ཆ་ཚང་རེད་གསུངས་སོང་ཞེས། ཨུ་ཧུ། ལགས་སོ་ལགས་སོ། དེ་ནས་གང་དུ། མགོ་ལོག་འཇིགས་མེད་ལགས་ཀྱིས་དེ་གསུངས་སོང་ད་ཁོང་ལ་ཉེས་ཆད་ཕོག་དོན་སྐོར་ནས

ད་ལྟ་གང་དུ་རྒན་མགོ་ལོག་འཇིགས་མེད་ཀྱིས་ངོ་སྤྲོད་ཐུབ་ཚེ་ཞུ་འདི་ཚར་ལ་ཨ་ནི་དེའི་སྐོར་ལ་ཡང་བསྟན་འཛིན་ནོར་རྒྱས་ལགས་ཁྱེད་རང་གིས་ཉམས་ཞིབ་བྱས་འདུག་ག་རེ་ཧ་གོ་བྱུང། ལགས་རེད་ད། ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ད། ཁོ་རང་འཇུ་བཟུང་བྱས་བ་དང་དེ་འདྲ་ཅིག། སྔ་ལོ།

དཔང་རྟགས་ཡིག་ཆ་དང་ད་དེ་འདྲས་བཅས་ཡོད་མ་ང་ཚོ་གྲུག་ཆེན་ནས་ཡོངས་གྲགས་བྱས་བྱས་ང་ཚོ་གི་འདུག་མཐོང་ཡ་རག་ཡོད་རོགས་ར་ད་དེ་འདྲས་མཐོང་ཡོང་དུས་ཨ་ནི་ད་ནི་ད་དེ་ཚོང་པ་རྡོ་རྗེ་བཀྲ་ཤིས་ཁོ་ར་རང་གི་ཨ་ནི་བཤད་བྱ་རྒྱུ་ད་དེ་འདྲས་ཡིན་དུས་རོགས་ར་ད་དེ་འདྲས་ཁུངས་བཙན་པ་ཞིག་ཡོད་མ་རོགས་དོ་ད་རང་གི་འདི་བྱེད་ཀྱི་ཡོད་དུས་འོ་ད་འདི་ལ་གཞི་བཞག་བའི་ཐོག་ནས་ཨ་ནི་ངས་ཀྱི་མར་རྒྱབ་ལོགས་ལ་མར་ད་འགྲོ་བའི་མ་བལྟས་བ་ཡིན་ན་ད་གནས་ཚུལ་ག་རེ་བྱུང་ཤག་ཟེར་ནས་ངས་ང་རང་གིས་ཞིབ་འཇུག་བྱས་པ་དེ་རུ་ག་རེ་ཧ་གོ་དགོས་ཞུས་པ་ན། ཉིས་སྟོང་བརྒྱད་ལ་ཡང་རྡོ་རྗེ་བཀྲ་ཤིས་ཉིས་སྟོང་བརྒྱད་གི་ཕྱི་ཟླ་བདུན་པ་རེད་ཅེས་པ་ལ་ཟིན་པ་རེད་ད་འདི་ང་ཚོ་ཚང་མ་ལ་གི་ག་རེ་ཤེས་དགོས་བ་རེད་ཟེར་ན། ཉིས་སྟོང་བརྒྱད་གི་ཕྱི་ཟླ་གསུམ་པའི་སྦུག་ལ་ཡང་བོད་ས་ཡོངས་ལ་ད་ངོ་རྒོལ་ཆེན་པོ་ཞིག་བྱུང་བ་རེད་བ་བོད་མི་ཚོས་ཀྱིས་རྒྱ་ནག་གིས་ད་ད་ས་བྱི་ཞི་རྒོལ་ཆེན་པོ་བྱས་བྱས།

ཨ་ནི། ཕྱི་ཟླ་བདུན་པའི་སྦུག་ལ་ཡ་རྡོ་རྗེ་བཀྲ་ཤིས་ལགས་ཁོ་རང་འཇུ་བཟུང་བྱས་པ་རེད་བ་ད་ག་རེ་ཟེར་ན་ཁོ་རང་ལ་དང་པོ་འཇུ་བཟུང་བྱེད་དགོས་ཡ་དེ་རྒྱ་ནག་དང་ཉེན་རྟོག་པ་ད་ཁོང་ཚོ་ལྷ་ས་ཉེན་རྟོག་པ་ད་ཁོང་ཚོ་གི་ནག་ཉེས་ག་རེ་བཙུགས་རེད་ཞུས་པ་ན་ཨ་ནི་ཁོ་རང་ད་ཆབ་སྲིད་དང་འབྲེལ་བ་འདུག་ཆབ་སྲིད་ཨ་ནི་ད་འདི་ད་ལྟ་ས་བྱིའི་ངོ་རྒོལ་ཆེན་པོ་བྱུང་བའི་སྐབས་སུ་ད་བོད་མི་སྒེར་ལངས་བྱེད་ངེས་དང་དེ་གའི་ལ་ཡ་ཨ་ནི། ཁོང་ཚོའི་རྒྱབ་ལོགས་ནས་མར། ལམ་སྟོན་བྱེད་མཁན་དང། ཨ་དེ་ནས། དངུལ་གྱི་རོགས་རམ་བྱེད་ཡ་དང། དེ་ནས། ཤེས་ཀྱི་གར་སོང་ན་ཨ་ནི་ཕྱི་རྒྱལ་ལ་ཡོད་པའི་གི། ད་ཁ་ཚོགས། ཏཱ་ལའི་རུ་ཚོགས་ལ་ཡ་འབྲེལ་བ་བྱས་འདུག་ལབ་དེ་འདྲས་ཀྱི་ཆབ་སྲིད་ནག་ཉེས་ཅིག་གཡོག་ད་ཁོ་རང་གང་ལ་ཡ། ད་དེ། ད་དེ་དེ། ད་དེ་གཡོག་དགོས་ཡ་ད་རྒྱུ་མཚན་སྦྱོར་བ་ལ། ད་དེ་ཡ་ང་ཚོ་རྒྱབ་ལྗོངས་ཀྱི་བསམ་བློ་གཏོང་དགོས་རེད་དེ་ག་རེ་བྱས་ནས་ཁོ་རང་ལ་དེ་འདྲས་ཐོབ་ཅིག་ག་ལ་དེ་འདྲས་གཡོགས་རེད་ཟེར་ཡ་དེ། ད་ངས་ཀྱི་ཞིབ་འཇུག་བྱས་བསྡད་པའི་དུས་ནི།

རྒྱ་ནག་ད་བོད་ནང་ལ་ཡོད་བའི་གི་ད་ལྟའི་ཆབ་སྲིད་སྒྲོམ་གཞི་གི་འོག་ལ་ཡོད་བའི་གི་ད་དཔོན་པོ་མང་པོ་ཞིག་ཡོད་རེད་ད་ཉེན་རྟོག་པའི་དཔོན་པོ་ཡོད་རེད་ཁྲིམས་ཁང་ནས་ཡོད་རེད་ད་ད་ད་ཞིབ་དཔྱོད་ཁང་ད་ད་གང་བྱས་ད་རྣམ་པ་ཚོ་མཁྱེན་གི་རེད་དྲ་མིག་སྣ་ཚོགས་ཡོད་རེད་ད་འདི་དཔོན་པོ་དེ་ཚོ་དེ་བོད་པའི་གི་ས་ལ་ཡོད་བའི་གི་དྲ་མིག་གི་ཆབ་སྲིད་ལམ་ལུགས་དེའི་སྦུག་ལ་ཡ་ལྐོག་ཟས་ཞེ་པོ་ཅིག་ཡོད་རེད་ད་འདི་ཚང་མ་ལོག་གི་ཡོངས་གྲགས་ཧ་གོ་གི་རེད་ལྐོག་ཟས་དང་འདི་ཡོད་བ་ཧ་གོ་གོ་བྱས་འདི་ག་ལ་དབང་ཆ་བེད་སྤྱོད་ལོག་པ་བཏང་གི་ཡོད་བ་དེ་དེའི་གནས་ཚུལ་དེ་ཡོངས་གྲགས་རེད་བྱས་ཙང་ཁོ་རང་ལ་ཡང་རྩ་བའི། ངས་ད་ལྟ་རྡོ་རྗེ་ཚེ་བརྟན་ལགས་ཀྱི་གནས་ཚུལ་དང་དེ་གའི་འདྲི་ཞིབ་བྱས་པའི་ཐོག་ནས་བལྟས་པ་ན། ག་རེ་བྱུང་ཞེས་ཞུས་པ་ན་ཁོ་རང་ལ་ཡང་བོད་རང་སྐྱོང་ལྗོངས་ཀྱི་སྦུག་ལ་ཡོད་པའི་དཔོན་རིགས་དེ་ཚོ་གིས་གཅིག། ཁོ་རང་རྩ་ནས་གཅིག་རལ་བ་དེ་འདྲ་བྱེད་འདུག་བ་ལ་གཅིག་དངུལ་གྱི་རེ་བ་སོགས་འདུག་ས་ཀྱི་རེ་བ་སོགས་འདུག། ཁང་པའི་གི་རེ་བ་སོགས་འདུག་ད་དེ་ལ་རྔན་པ་དེ་འདྲ་ཞིག་རྔན་པ་དེ་འདྲས་ཨ་ནི་ཁོ་རང་རྣམ་ཚོ་རག་ཡས་དང་ད་དེ་མ་ཚད་ད་གི་རིགས་ས་ས་ས་དང་ཁང་པ་དེ་ནི་ཁོ་རང་ཚོ་ནི་རྩ་བ་ནས་གོང་ཚད་དམའ་བོ་ལ་རག་ཡས་འདུག་ད་དེ་འདྲས་གི་ཁོ་རང་ལ་ད་གང་ཅིར་རེ་བ་ཆེན་པོ་བྱེད་ཅིང་དེ་སྐོར་ལ་ཁོ་རང་གི་འདི་ག་ཙམ་གྱི་ཡ་ལན་བྱེད་མི་འདུག་འདི་དེ་ཅིག་ཆགས་ཀྱི་འདུག་འདི་དང་འདི་ཡོད་དུས་དེ་ལ་འཁོན་འཛིན་ཆེན་པོ་འདུག་ད་འདི་གི་སྦུག་ནས་ད་གཞན་པ་ཡང་རང་སྐྱོང་ལྗོངས་ཀྱི་སྦུག་ལ་ཡོད་པའི་ཀྱི། དཔོན་རིགས་མང་པོ་ཡོད་རེད་དཔོན་རིགས་དེ་གའི་སྦུག་རུ་ལ་ཡ་ཆབ་སྲིད་མང་པོ་ཞིག་ཡོད་རེད་ད་ཁོ་ཚོ་ཆབ་སྲིད་ཀྱི་ནང་ཚུད་ཀྱི་སྦུག་ལ་ཡ་ད་སྤྱིར་བཏང་གི་ཡོང་ད་རྒྱ་ནག་གི་འགྲོ་སྟངས་རོ་ཅིག་ཆ་ཚང་རོ་ཅིག་ཤེས་ཀྱི་རེད་ད་དེ་སྦུག་ལ་ཡ་དཔོན་རིགས་སྦུག་རུ་ལ་འཁོན་འཛིན་དང་འཐབ་འཛིང་ཤུགས་ཆེན་པོ་ཞིག་བྱེད་ཡོད་པ་ད་དེ་འདྲས་ཀྱི་རྐེད་མ་ལ་ཡ་མི་གང་བྱེད་གཙང་མ་གཙང་རྐྱང་དེ་ནས་ཅིག་ཡོད་པ་ན་དེ་དེ་མཉམ་དུ་བཞག་ལ་ཞོག་ལ་ཡ། ཁོ་ཚོ་ལ་ཡ། ད་གང་ཆེ། ནག་ཉེས་ཆགས་འགྲོ་བ་དང་ནག་ཉེས། ཀྱི། དེ་འདྲའི་བཙུགས་བཙུགས་པས་དེ་ནས་ཞྭ་མོ་གཡོགས་བཞག་ཡོད་རེད་ད་དེ་འདྲས་ཀྱི་ཐོག་ནས། ངེད་ཀྱི་རྡོ་རྗེ་བཀྲ་ཤིས། ད་ལྟ་ཆབ་སྲིད་ཀྱི་ནག་ཉེས་གཡོགས་པ་དེ། ད་ཁོ་རང། ཁོ་རང་ལ་ཡ། མ་ཉེས་ཁ་གཡོགས་བྱས་ནས་ནག་ཉེས་གཡོག་རྒྱུ་ཞིག་བྱེད་ཀྱི་ཡོད་གལ་ཏེ་འདི་སྐབས་སུ་དཔོན་པོ་དང་དེ་གའི་འདི་ཚོ་གིས་བོད་ནང་ལོགས་ལ་ས་བྱི་ཞི་རྒོལ་ཆེན་པོ་བྱུང་ཡོད་ཀྱི་ཆབ་སྲིད་གནས་སྟངས་ཛ་དྲག་ཡོད་དུས་ཆབ་སྲིད་གནས་སྟངས་འདི་གའི་སྟབས་བསྟུན་བྱས་གོ་སྐབས་ལེན་བྱས། རེད་བ་ལ་དབང་ཆ་དེ་གའི་བེད་སྤྱོད་ལོག་པར་བཏང་བྱས་ཁོ་རང་ལ་ད། ད་ནི་ཆབ་སྲིད་ཀྱི་ལས་འགུལ་དེ་འདྲའི་ཁ་བྲལ་རིང་ལུགས་པ་རེད་ཤག་ལབ་ཡས་ཀྱི་ལས་འགུལ་ནག་ཉེས་དེ་ཁོ་རང་བཏགས་རེད་མིང་དེ་བཏགས་རེད། འོ་ད་དེ་བྱས་ནས་འདི་བཏགས་པ་མ་ཟད་ད་ཁོ་ཚོའི་ས་གནས་ཀྱི་དཔོན་རིགས་ཚོ་འདི་ཚོ་ཡོད་ད་རྒྱ་ནག་སྐམ་ས་ལ་ཡོད་པའི་དབུས་ཀྱི་ཡོད་པ་ཀྱི་ད་དཔོན་པོ་འདི་ཚོ་ལ་ཕར་སྙན་སེང་ཞུ་རོགས་སྙན་ཐོ་དེ་གའི་སྦུག་ལ་ངེད་ད་རང་འགྲོ་རེད་བསམ་གྱི་འདུག་དེ་ཡོད་པའི་རྐྱེན་གྱིས་ཨ་ནི་རྒྱ་ནག་ནས་ཁོ་རང་ནས་ཡིན་པ་ནས་མར་ཆེད་མངགས་ཁོ་རང་ཞིབ་འཇུག་བྱེད་མཁན་དེ་འདྲས་དབུས་ཀྱི་ཨ་ནི། ཉེན་རྟོག་ལས་ཁུངས་ནས་མི་དེ་འདྲ་གཉིས་ཙམ་གཏང་གི་འདུག་བ་ལ་ཁོ་རང་ནས་ཉེན་ཁོ་རང་དེ་འདྲ་བཀག་ཉར་བྱས་ཡོད་སྐབས་སུ་ཨ་ནི་བ་དེ་ན་ཁོ་རང་གི་ཡིག་ཆ་སྦུག་ལ་བྲིས་ཡོད་རེད་དེ་འདྲ་སླེབས་སོང་ཟེར་བ། འོ་ད་དེ་གའི་དབུས་ནས་གླེང་ཡས་འདུག་ཟུར་གི་ཡིན་པ་ནས་ནམ་རྒྱུན་ཡིན་ན་ཨེ་འདྲ་གླེང་ངེས་སུ་ད་ས་གནས་ལ་གལ་སྲིད་རྙོག་དྲ་བྱུང་འདུག་ན་ས་གནས་ཀྱི་དཔོན་རིགས་ཚོ་གི་ཐག་གཅོད་ཡས་དེ་འདྲ་ཅིག་གི་ཐོག་ནས་བྱེད་ཀྱི་རེད་མ་ཤེས་ཀི། འོ་ད་འདི་ས་པེ་པེ་ཅིང་ནས་ཚུར་ཡོང་དགོས་པའི་མི་དེ་འདྲ་ཡོང་ཡས་དགོས་རེད་ཡོད་མ་རེད་བ་ལ་ད་འདི་ཡོང་དགོས་པའི་གི་རྒྱུ་མཚན་རོ་ཅིག་བལྟས་པ་ཡིན་ན། ད་རང་གཉེན་རེ་གོང་དུ་ཞུས་ནང་བཞིན་ཅིག། འདི་སྐབས་སུ་ཡང་ཆབ་སྲིད་ཀྱི་ཛ་དྲག་གནས་སྟངས་ཞིག་གཅིག་རེད་དེའི་གི་ཐོག་ནས་གཅིག་གནས་སྟངས་ཀྱི་གཞིར་བཞག་པའི་ཐོག་ནས་ཡོང་བ་གཅིག་གསལ་པོ་ཆགས་ཀྱི་འདུག་གཉིས་ནས་རྡོ་རྗེ་བཀྲ་ཤིས་ཁོ་རང་ཚོང་པ་ཆེན་པོ་བྱས་ཏེ་ཚོང་པ་དེ་ཁོ་རང་འཛིན་པའི་སྐབས་སུ་ཡང་ད་མི་སྤྱི་ཚོགས་སྦུག་ལ་ཡང་གླེང་སློང་མང་པོ་བྱུང་ཡོད་རེད་བ་ལ་གླེང་སློང་མང་པོ་བྱུང་བའི་སྐབས་སུ་ཡི་འདི་གི་ཁོ་ཚོ་གཟབ་གཟབ་བྱེད་བྱེད་ད་གང་བྱེད་ག་རེ་བྱེད་ཡོད་ན་ད། བསྟན་དེ་ཏིག་ཏིག་བྱས། གལ་ཆེན་པོ་ཅིག་བརྩིས་བྱས། ཨ་ནི། ད་པེ་ཅིང་རང་ནས་ད་གང་བྱས། ཉེན་རྟོག་ལས་ཁུངས་ཀྱི་ལས་བྱེད་པ་ཚོས་ལས་བྱེད་ཁོ་རང་ལ་ཡང་ད་དྲི་རྩད་བྱས་དྲི་རྩད་བྱས་ཡོད་མ་ཚད་ཁོ་རང་ལ་མནར་གཅོད་ཚད་ལས་བརྒལ་བ་ཞིག་བཏང་བྱས་ད་པད་ལྷག་པར་དུ་ད་པད་མནར་གཅོད་དེ་གས་ད་ཧང་སང་ཡ་རེད་བྱས་ང་དེ་གློག་རྡུལ་པད་མི་སོད་ཀྱི་ཅིག་ག་ཟེ་ཁོ་རང་ལ་སྡུག་བསྔལ་ཞེ་ཅིག་ད་པད་དཀའ་ངལ་ཆེན་པོ་ཞེ་ཅིག་བོ་ལ་ལྷུང་བསྡད་ཀྱི་རེད་ཚོར་སོང། ད་དེ་འདྲས་ཀྱི་རྐྱེན་གྱིས་གང་བྱས་ད་མནར་གཅོད་བཏང་མནར་གཅོད་བཏང་བའི་སྐབས་སུ་ལ་ཡ་ཁོ་རང་ལ་ད་གང་བྱས། ཆབ་སྲིད་ཀྱི་ལས་འགུལ་འདི་གའི་རྩིས་ཀྱི་ཆ་ཞིབ་འཇུག་བྱེད་པའི་སྐབས་སུ་ད་ཁོ་རང་གང་བྱས་བརྟན་པོ་བརྟན་འཇགས་བྱས་ནས་བཞུགས་འདུག་བ་ལ་མནར་གཅོད་ག་ཚོད་མ་ག་ཚོད་བཏང་བ་ཡིན་ནའི་ང་ད་དེ་འདྲས་ཀྱི་ག་ཟེ་བ་རེད་ང་ད་ཚོང་པ་ཅིག་ཡིན་དེ་འདྲས་དམིགས་བསལ་གྱི་དེ་འདྲས་ལས་ཀ་དེ་འདྲས་བྱེད་མྱོང་མེད་ཟེར་ནས་ཁོ་རང་གི་གསལ་བོ་གསལ་རྐྱང་གསུང་གི་འདུག་བ་ལ་ད་དེ་གསལ་བོ་གསལ་རྐྱང་ཞུས་ཞུས་དུས་ཁྱོན་ནས་རང་ད་ཞྭ་མོ་གཡོག་རྒྱུའི་ནག་ཉེས་བྱེད་ཀྱི་མེད་དུས་ཨ་ནི་ད་གང་བྱས་པེ་ཅིང་ལ་ཡོད་པའི་ཁོང་ཚོ་ཉེན་རྟོག་གི་ལས་བྱེད་པ་རྣམ་ཚོ་ཡིན་པ་ཡིན། ད་ཐ་མ་དེ་ལ་འུ་ཐུག་ཐུག་བྱས་ད་ཁྱེད་རང་ལ་ཆབ་སྲིད་ཀྱི་ནག་ཉེས་མི་འདུག་ར། ཆབ་སྲིད་ཀྱི་ནག་ཉེས་མི་འདུག་ཨ་ནི་ང་ཚོ་ད་ཁྱེད་རང་གི་དཔལ་འབྱོར་གྱི་ཨ་ནི་གནས་ཚུལ་དེ་གའི་ཞིབ་འཇུག་བྱེད་ཀྱི་ཡིན་ར། ད་དཔལ་འབྱོར་གྱི་གནས་ཚུལ་ཞིབ་འཇུག་བྱེད་ཀྱི་ཡོད་ལབ་དུས་ད་ཆབ་སྲིད་ལ་ལག་པ་འཇུ་ས་ཡོད་མ་རེད་ལག་པ་འཇུ་ས་མེད་དུས་ཨ་ནི་ཁོ་རང་ལ་ཡ་ད་དཔལ་འབྱོར་གྱི་གནས་ཚུལ་ཐོག་ལག་པ་འཇུ་བ་འགྲོ་རོགས་ལ་ད་དཔལ་འབྱོར་གནས་ཚུལ་པོ་ལག་པ་འཇུ་བ་འགྲོ་དུས་ད་དེ་ལ་ཨ་ནི་ཐ་མ་དེ་ལ་ཡ་ད་ཉིས་སྟོང། བཅུ་གི་སྤྱི་ཟླ་ལྔ་བ་ལ་ཡ་ད་ལྷ་ས་འབྲིང་རིམ་ཁྲིམས་ཁང་ད་དེ་འདྲ་བྱས་ནས་ཁོ་རང་ལ་ཡ་ཆབ་སྲིད་ཀྱི་དགོངས་དག་ཆབ་སྲིད་ཟེར་དཔལ་འབྱོར་གྱི་བུ་ལོན་ད་ག་ཟེ་བ་ཁབ་ལོན་ཟེར་བ་དང་དེ་འདྲ་གཡོ་ལེན་ཟེར་བ་དང་དེ་གི་ནག་ཉེས་དེ་གི་ཁྲིམས་འགལ་གྱི་ནག་ཉེས་དེ་འོག་ལ་ཡ་ཁོ་རང་ལ་ཡ་འདུག་བྱས་ནས་ཚེ་བཙོན་བཟོས་ཉིས་སྟོང་བཅུ་གི་ཕྱི་ཟླ་བདུན་པའི་བོ་ལ་ཡ་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་གི་མི་སྣས་གཤམ་གྱི་འོག་གི་ཁྲིམས་ཁང་དེ་གི་གནས་ཚུལ་ཐག་གཅོད་ག་རེ་བྱས་པ་ད་ག་རང་ལ་ཡ་ད་ག་རང་ཡིན་ཟེར་ལབ་ནས་བཤད་རོགས་ལ་ད། དེ་དེ་བུ་ལོན་གཡོ་ལེན་བྱེད་པ་གི་ནག་ཉེས་དེ་ཡིན་པ་ནས་བད་ཁོ་ར། ཨ་ནི་ཞིབ་འཇུག་བྱེད་དུས་བད་ཁོ་ར་དེ་སྐྱག་རྫུན་རེད་ཤག་ག་རེ་ཞུ་དགོས་ན། ད་རབ་དང་རིམ་པས་ཁོ་རང་གི་དེ་འདྲ། སྤུན་ཀྱག་རྡོ་རྗེ་ཚེ་བརྟན་གྱི་ཡིག་ཆ་མང་པོ་སྟོན་གྱི་འདུག་ད་དེ་ནས་དེ་བ་དེ་ཡིག་ཆ་མང་པོ་ཞེ་པོ་ཅིག་འདུག་ཟེར་ལབ་ཀྱི་འདུག་འདི་བོ་ལ་བལྟས་པ་ཡིན་ན་གནས་ཚུལ་ཨ་ནི་གསལ་བོ་ཅིག་གར་དུ་ཞུ་བ་ཡིན་ན་ཨོ་ད་ད་རེས་ང་ཚོ་ཚང་མ་ལ་གསལ་བོ་ཅིག་ཧ་གོ་རྒྱུ་ཅིག་ག་རེ་ཟེར་ན་པེ་ཅིང་ལ་ཡོད་པའི་རྒྱ་ནག་རང་གི་ཁྲིམས་རྩོད་པ་ཆེན་པོ་དེ་འདྲས་དེ་སྔ་ཁྲིམས་རྩོད་པ་བྱས་ཨ་དེ་ནས་རྒས་ཡོལ་འགྲོ་རྒྱུ་དེ་འདྲའི་ཁྲིམས་མཁས་པ་དེ་འདྲའི་ཁོ་ར་མི་དེ་འདྲའི་མཁས་པ་དྲུག་ཟེར་ནས་ཡའི་རྡོ་རྗེ་བཀྲ་ཤིས་ཀྱི་གནས་ཚུལ་སྐོར་ལ་ཞིབ་འཇུག་བྱས་ནས་ཁོ་ཚོས་ཀྱི་ནས་སྙན་ཐོ་ཅིག་བྲིས་ཡོད་རེད་སྙན་ཐོ་འདི་བོ་ལ་ཡིན་པའི་ནས་ཁོ་རང་ལ་ད་གང་བྱས་དེ་འདྲའི་དཔལ་འབྱོར་བུ་ལོན་གཡོ་ལེན་བྱེད་རྒྱུ་དང་དེ་འདྲའི་ནག་ཉེས་དེ་གའི་དེ་དེ་འདྲའི་གི་ནག་ཉེས་མི་འདུག་ཨ་ནི་ཁོ་རང་ལ་དེ་གང་བྱས་ཚེ་བཙོན་ཟེར་བའི་གི་དེ་འདྲའི་གི་ཁྲིམས་ཐག་བཅད་དེ། ཚད་ལས་བརྒལ་བ་ཨ་ནི་ཕར་བཏང་བཞག་བྱས་ཙང་ཁོ་རང་གི་ཁྲིམས་ཐག་བཅད་རྗེས་སུ་མར་ཕྱིར་བསྡུ་བྱེད་དགོས་རེད་དེ་ལ་ཡང་འགྱུར་བ་གཏང་དགོས་རེད་ད་གང་ཚེ་ཁྲིམས་རྩོད་པ་མཁས་པ་དེ་འདྲས་དྲུག་གིས་ད་རང་བཤད་ཡོད་རེད། ད་རྡོ་རྗེ་ཚེ་བརྟན་ལགས་དང་ཁོང་ཚོ་ད་རྡོ་རྗེ་བཀྲ་ཤིས་རྒྱུས་མངའ་ངོ་མ་ཡོད་མཁན་ད་ཚོང་རྒྱུ་ལེན་རྒྱུས་མངའ་ཡོད་མཁན་དེ་ཚོ་གིས་ག་རེ་གསུང་གི་ཡོད་རེད་ཞུས་པ་ཡིན་ན་ཁོ་ལགས་ནས་གང་ཚེ། རྒྱ་མིའི་སྒོར་མོ་ས་ཡ་གཅིག་དང་ཕྱེད་ཀ་གི་བུ་ལོན་གཡོ་བྱེད་ཀྱི་ནག་ཉེས་བཙུགས་སོང་ཟེར་བ། བྱས་ཙང་ཁོ་ཚོ་འདི་འདྲ་གི་བུ་ལོན་ཁ་བསླུ་བྱེད་མཁན་གྱི་མི་དེ་འདྲ་རེད་ལ་འདི་འདྲ་གི་ནག་ཉེས་བཙུགས་སོང་ཡིན་པ་ཡིན་ནའི་བུ་ལོན། སྤྱིར་བཏང་གི་ཚོང་པ་འཛམ་བུ་གླིང་རྒྱ་ནག་དང་བོད་དང་ག་བ་ནས་བྱིངས་མ་འཛམ་གླིང་ག་བ་ཡིན་ནའི་ཚོང་པ་ཆེན་པོ་སུ་འདྲ་ཅིག་ཡིན་ནའི་དངུལ་དེ་དངུལ་ཁང་ནས་གཡར་གྱི་རེད་བྱིན་པ། དེ་དངུལ་ལེན་ས་ད་ཡོད་རེད་བ་དེ་ནས་འདྲ་མིན་སྣ་ཚོགས་ཡོད་རེད་བ་དེ་ནས་ལེན་ཨ་དེ་ཚོང་ལ་བཅུག་དེ་དེ་ཚོང་ལ་བཅུག་ནས་ཁེ་བཟང་བཟོས་ཨ་དེ་མ་ཨ་ནི་ཕར་དངུལ་གཡར་ཚད་དེ་ཡང་ཕར་ཕར་ཁ་ཁ་གསབ་བྱེད་དེ་འདྲ་བྱེད་ཀྱི་རེད་བ་དེ་འཛམ་གླིང་ཡོངས་གྲགས་བྱེད་ཀྱི་རེད་བ་དེ་རྡོ་རྗེ་བཀྲ་ཤིས་ཀྱིས་དེ་འདྲ་བྱེད་ཀྱི་རེད་ལྷ་ས་བོད་ལ་གཅིག་པོ་ད་འདི་ཅིག་དམིགས་བསལ་ཅིག་ད་དེ་འདྲ་གང་མ་རེད་དེ་འདྲ་ཡོད་དུས་ཁོ་རང་གིས་ད་གང་འཛམ་གླིང་ས་ཆ་གང་ས་ལ་ཡོད་པའི་གི་ཚོང་པ་ཚོ་གི་འགྲོ་སྟངས་ནང་བཞིན་ཅིག་བྱེད་ནས་སྒོར་མོ་ས་ཡ་གཅིག་དང་ཕྱེད་ཀ་ཅིག་གི་དེ་འདྲ་ཅིག་གཡར་བྱས་ད་འདི་དེ་ཨཱ་ནི། གར་སོང་བ་དང་ཁོང་ཚོ་གིས་ད་ལྟ་ཁོ་རང་ནག་ཉེས་བཙུགས་པ་དེ་དེ་ཕར་ཨཱ་ནི། ཟས་སོང་ཟེར་ལབ་པ་དང་ཁ་བསླུས་བརྒྱབ་སོང་ཟེར། འོ་ད་དེ་གང་བྱེད། མེད་བ་དེ་ཁྱབ་དེ་འདྲའི་ཁ་བསླུས་བརྒྱབ་མེད་པ་དེ་གསལ་པོ་གསལ་རྐྱང་ལ་ག་ཚོད་ཁོ་རང་གི་སྒོར་མོ་ས་ཡ་གཅིག་དང་ཕྱེད་ཀ་དེ་ཆ་ཚང་ཕར་བསློག་རེད་བ་ལ་ཆ་ཚང་ཕར། བུ་ལོན་འཛིན་མཁན་ཕར་བསློག་འདི་བསློག་མ་ཟད་འདི་སྒང་ལ་སྐྱེད་ཀ་ག་ཚོད་བབས་ཀྱི་འདུག་འདི་སྐྱེད་ཀ་འདི་ཚོ་ཡིན་ནའི་ཕར་བསློག་བྱས་ནས

དཔེ་མཚོན་ཅིག་བཞག་བཞག་ནས་ད་ག་ལ་འོ་ཨོ་ཁེ། ཁོ་རང་གིས་ད་བུ་ལོན་གཡོ་ཇུས་བྱས་ཡོད་པ་རེད། ད་དགོས་པའི་དབང་དུ་བཏང་བར་ཆ་བཞག་ད་རེད་བ། བཏང་ཡོད་པར་ཆ་བཞག། དེ་བཏང་བས་ནས་ད་ཁོ་རང་ས་ཡ་གཅིག་དང་ཕྱེད་ཀ་གི་བུ་ལོན་གྱི་ཁ་བསླུས་བརྒྱབ་ཟེར་ལ་འདི་ནག་ཉེས་བཙུགས་རེད་བ་ལ། ད་ག་རང་གི་སྐབས་སུ་ཡ། བོད་རང་སྐྱོང་ལྗོངས་ཀྱི་སྦུག་ལ་ཡ། ཁྲིམས་ཁང་ད་ག་རང་གི་ཁྲིམས་རྩོད་པ་ད་ག་རང་གི་རེད་བ་ལ། རྒྱ་མིའི་ཚོང་པ་ཆེན་པོ་ཞེ་པོ་གཅིག་གིས་བུ་ལོན་ས་ཡ་ལྔ་བཅུ་ང་གསུམ་རེད་བ་ལ། ད། རྡོ་རྗེ་བཀྲ་ཤིས་ས་ཡ་གཅིག་དང་ཕྱེད་ཀ་ཟེར་བ་རེད། རྒྱ་མི་ཡི་གི་ཚོང་པ་དེ་ལ་ཡ་ས་ཡ་ལྔ་བཅུ་ང་གསུམ་ཟེར་བ་འདི་ལས་ལྡབ་ལྔ་བཅུ་ཙམ་གྱིས་མང་བ་རེད་བ་ལ། ད་ལྟ་ཁོ་རང་དེ་འདྲས་གི་ནག་ཉེས་ད་ག་ན་བཙུགས་ཞེས་ས་ཡ་ལྔ་བཅུ་ང་གསུམ་ཁ་བསླུས་བརྒྱབ་ཟེར་ནག་ཉེས་བཙུགས་ས་གི་བོད་རྒྱ་མི་ཡི་གི་ཚོང་པ་དེ་ལ་ཡ་གང་ཅིའི་ཁྲིམས་ཐག་ག་རེ་བཅད་རེད་ཟེར་ན་ལོ་བཅོ་ལྔ་བཅད་རེད། རྡོ་རྗེ་བཀྲ་ཤིས་ལོ་གཅིག་ས་ཡ་གཅིག་དང་ཕྱེད་ཀ་ལ་ཡ་ཚེ་བཙོན་བཅད་དགོས་རེད། ད། འདིའི་བར་དུ་ལ་ཡ་ཁྱད་པར་ཆེན་པོ་ཞེ་པོ་ཞིག་འདུག་པ། ད་ག་རང་ཁོ་རང་ནས་ཁོ་རང་ནས། དེ་ཁྲིམས་དྲང་བདེན་ཡོང་གི་མེད་པ་དེ་གསལ་པོ་ཆགས་ཀྱི་འདུག་བ་ལ། ལགས་སོ། དེ་ནས་དེ་མ་ཚད་ཁོ་ཨམ་རང་ས་ཡ། ད་ལྟ་དེ་ག་རེ་ཟེར། དེ་ས་ཡ་ལྔ་བཅུ་ང་གསུམ་ལེན་མཁན་གྱི་རྒྱ་མི་ཚོང་པ་དེ་ལོ་བཅོ་ལྔ་བཅོ་ལྔ་པ་ཁྲིམས་ར་བར་བཅུག་ཡོད་རེད་དེ། ཁོ་རང་ལོ་བཅོ་ལྔ་གང་ཚེ་བསྡད་མི་འདུག་བ་ཆ་ཚང་ལོ་གཅིག་གཉིས་རེ་ཐུང་ཞིག་གཅིག་དགུ་ནས་མར་བཙོན་ནས་མར་དོན་ཚར་འདུག་པ་ལ་ད་དེའི་དུས། ཁོ་ཁོ་རང་ཚོ་དགུ་ལ་ཡ་རྒྱ་མི་འགྲོ་ཅིག་ཡིན་པ་ཡིན་ན་ཁོ་ཤེས་དངུལ་འགྲོ་ཤེས་ག་རེ་བྱས་ནས་ཁོ

ད་ལྟ་གང་དུ་བསྟན་འཛིན་རྡོ་རྗེ་ལགས་ཀྱི་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ད་ལྟ་བདེན་དཔང་གི་ཚིག་ཐོ་དེ་ནང་ལ་ཡང་ད་ང་ཚོ་ཡིག་ཆ་བཅུག་ནས་སྐད་ཆ་བཤད་འདི་ཚར་ལ་ཡང་དམིགས་བསལ་གྱིས་གཅིག་ག་རེ་བཀོད་འདུག་ཟེར་ན། གཅིག་བཙོན་ཁང་ནང་ལ་ཡང་ད་ཁྱེད་ཚོ་གི་རོགས་དགོས་ཁྱེད་རང་ནག་ཉེས་ངོས་ལེན་ཞུ་བཅུག་ཡག་གི་ཐབས་ཤེས་ཁོ་རང་ཚོ་གི་ད་མནར་གཅོད་གཏོང་སྟངས་ཀྱིས་དང་པོ་ཀྱི

ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཀྱིས་ད་དཔེ་ཅིག་བཞག་ན་ཁོང་ལ་ཡང་ཉེན་རྟོག་བཀག་ཉར་ཁང་སི་ལེ་ཡ་ད་རྡོ་རྗེ་མནར་གཅོད་དང་པོ་གི་གནས་སྟངས་ནང་ནས་དཔེ་ཅིག་བཞག་ན་གློག་རྒྱུག་གི་བརྡུངས་སོང་ཨ་ནི་མུ་སུ་བཅག་ནས་དབུགས་བསུབ་གཏོང་མུ་སུ་བཅག་ནས་ད་དབུགས་གཏོང་དབུགས་གཏོང་མི་བྱེད་ཡ་ཅིག་བྱས་བྱས་དབུགས་བསུབ་གཏོང་ཡ་གི་དེ་འདྲ་གི་མནར་གཅོད་གཟུགས་པོ་གི་དེ་ཕེ་ད་ཨོང་པོ་ཨོང་པོ་ཤོ་ཡ་གི་ད་དེ་འདྲ་གི་ཉེས་རྡུང་གཏོང་ཡ་ད་ཨ་ནི།

གསར་བཤད་པས་ཧ་ཅང་དགྱེས་པོ་དང་སོགས་ཐུགས་རྗེ་ཆེ་ཞུ་གི་ཡོད་དེ་ནས་ད་ལྟ་ཁྱེད་རང་གི་དྲི་བ་དེ། ད་ངས་དེའི་ཚིག་ཐོ་དེ་ངས་ར་ཅིག་ཀློག་ག་ཡིན་ད་ཡིད་སྐྱོ་བོ་དེ་ཅི་འདྲ་བོ་ཞིག་རེད་དེ་ང་རང་ཡིན་ན་དེའི་སྐབས་དེ་ལ་ཅིག་དེའི་ཚིག་ཐོ་དོག་ལ་གོ་དེ་ད་ཅིག་རང་གིས་དེའི་མནར་གཅོད་ཀྱི་བརྒྱུད་རིམ་དེ་ཅིག་མྱོང་ཡོང་དེ་ཅིག་ཨ་ད་ཅི་འདྲ་འདྲ་བོ་ཡིན་བསམ་བསམ་འདྲ་བོ་གི་ཡང་ཅིག་ཤེས་ར་དེའི་སྐབས་ཀྱི་དཀའ་ཁག་དེ་ཅིག་སླར་གསོ་འདྲ་བོ་བྱས་རང་གི་ལུས་སྟེང་ར་ཅིག

ག་རེ་མི་དེ་ལ་ག་རེ་ཅིག་སྡུག་པོ་ཡོད་ན་དེ་དོགས་བྱེད་ཀྱི་རེད་ད་ཁོང་ཅག་ཐ་མི་ཅག་ཁྲི་ཚོའི་ཁྲམ་བཟས་ཀྱི་རེད་ད་ཅིག་དེ་འདི་ཅིག་ཆོག་དང་དེ་ཅིག་མི་ཆོག་ཟེར་ཡག་འདྲ་བོ་དང་བརྩི་བ་མ་རེད་མི་ཞིག་ལ་ག་དེ་མནར་གཅོད་གཏོང་གཏོང་ན་དེ་ཅིག་ལུས་སེམས་གཉིས་ཆ་ལ་ཟུག་ཡག་ཞིག་ཟུག་ཡག་འདྲ་བོ་དང་ལུས་སེམས་གཉིས་ཆ་གཉིས་ཆ་ལ་ཟུག་ཡག་ཞིག་མནར་གཅོད་གཏོང་ཐུབ་ཡག་ཞིག་ན་དེ་ཁོང་ཅིག་དེ་བྱེད་ཀྱི་རེད་དེ་ཡི

ང་ཚོས་མེད་ཆགས་ཀྱི་ད་དེ་རིག་པོ་ཚང་མ་ར་འཕྲོད་ཡ་དེ་དུས་རྣམ་པ་སྣ་ཚོགས་ཆགས་ཡོད་དེ་དུས་ད་ཁོ་རང་ཉེན་རྟོག་པ་གི་འགོ་པ་དེ་ཡོང་ད་རེད་ད་ཁྱེད་རང་གི་ཁས་ལེན་གི་ཡིན་ད་ཡིན་མིན་ཁས་མ་བླངས་ན་ད་རང་ཡོང་གི་རེད་ད་རེད་ཡང་ཁས་མ་བླངས་ན་ད་ད་ག་རང་ཁས་ཡོད་ཁས་མ་བླངས་ན་ཡང་ཡོང་ནས་འདུག་ང་ཚོས་ད་དེ་དུས་ཀྱི་སྟངས་ནས་གནས་སྟངས་བ་གི་ད་ཐེངས་རྡོ་རྗེ་བཀྲ་ཤིས་ཀྱི་གནས་སྟངས་དེ་ད་ད་ང་ཚོའི་གནས་སྟངས་དང།

ད་དང་པོ་དེ་ཉེས་རྡུང་ག་རེ་བཏང་ཡོད་མེད་དང་ཁོས་དྲི་རྩད་ག་རེ་བྱེད་ཀྱི་ཡོད་མེད་དང་དེ་གའི་ལུགས་ཀྱི། ད་དེ་ཚིག་ཐོ་དེ་གི་ཤོག་ལྷེ་འགའ་ཤས་ཀྱི་རེད་ད་དེ་ལ་ཚིག་ཐོ་དེ་བོ་ལ་ཤོག་ལྷེ་འདི་ལས་མང་བ་ཡོད་དེ་མང་གི་ཁ་ཆེ་བ་ཤོག་ལྷེ་འདི་ལས་མང་བ་ཡོད་པ་དང་ཡིན་ནའི་ད་ནི་ཡོངས་གྲགས་སུ་ཕྱི་ལོགས་ལ་ཁྱབ་ཡས་དེ་ཁོ་རང་གི་ད་མནར་གཅོད་ག་རེ་མྱངས་ཡོད་མེད་དང་སྡུག་སྦྱོང་ག་རེ་མྱངས་ཡོད་དེ་གི། འཛིན་བཟུང་བྱས་པ་ནས་བྱས་ནས་ཟླ་བ་བཞི་གི་ནང་ཚུད་ཀྱི་སྐད་ཆ་འདི་ཚོ་རེད་ད་འདི་ཟླ་བ་བཞི་ལས་མང་ང་ཚོ་ག་རེ་ཧ་གོ་བ་རེད་ཞུས་པ་ན་ཁོ་རང་ཉིས་སྟོང་བརྒྱད་ཀྱི་ཕྱི་ཟླ་བདུན་པ་བོ་ལ་འཛིན་བཟུང་བྱས་རེད་ཉིས་སྟོང་བཅུ་གྱི་ཕྱི་ཟླ་ལྔ་བ་བོ་ལ་ཡང་ཁྲིམས་ཐག་ཐེངས་དང་པོར་བཅད་ཡོད་དུས་ལོ་གཉིས་ཙམ་ཁོ་རང་ག་རེ་ད་བཀག་ཉར་བོ་ལྷག་གི་ཡོད་དུས་ད་འདི་བོ་ལ་ཡང་ང་ཚོ་མང་ཆེ་ཤེས་ཀྱི་རེད་བཀག་ཉར་སྐབས་སུ་ཡང་མནར་གཅོད་ཤུགས་ཆེན་པོ་ཞེ་པོ་ཅིག་འདི་སྐབས་སུ་དྲི་རྩད་བྱེད་ཀྱི་རེད་དྲི་རྩད་སྐབས་སུ་ཡང་མནར་གཅོད་ཤུགས་ཆེན་པོ་ཞེ་པོ་ཅིག་གཏོང་གི་ཡོད་རེད་ད་འདིས་ལོ་གཉིས་ཀྱི་བརྒྱུད་ནས་ད་ལྟ་ང་ཚོ་གིས་མཐོང་བ་དེ་བདེན་དཔང་གི་ཚིག་ཐོ་དེ་ཟླ་བ་བཞི་ཀྱི་རིང་ཀ་གི་གནས་ཚུལ་ག་རེ་བྱུང་བ་དེ་རེད་ད་དེ་ལས་མང་ང་བྲིས་ཡོད་རེད།
རེད་ལགས་སོ་དེ་ནས་དེ་དུས་གསར་འགྱུར་ནང་ལ་ཡོང་གཅིག་ལ་ཡ་གཅིག་ལ་ཡ་ཁོང་གི་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཀྱིས་ད་ལྟ་གོང་ས་མཆོག་གི་སྐུ་སྒེར་ཡིག་ཚང་ལ་ཡ་ཞལ་འདེབས་ཕུལ་གི་ཉེས་མིང་འདི་འདྲ་བྱས་ནས་གཡོགས་རེད་ཟེར་གི་འདི་འདྲ་བཤད་ཡོད་རེད་ད་བཤད་འདི་ཚ་ལ་ཡ་ཞལ་འདེབས་ཕུལ་ཟེར་ཡ་དེ་ང་ཚོ་བོད་པ་སྤྱི་བཏང་ད་ཅིག་བོད་པ་ཅིག་ཡིན་པ་ཙང་ནི་ཁོ་ནང་ཆོས་ཀྱི་དད་པ་ཡོད་ཀྱི་ཙང་གི་ཞལ་འདེབས་ཕུལ་ཡ་ག་ཁོ་ལུགས་སྲོལ་དེ་མི་ཤི་ན་རེད་ཅིག་ཏིག་སྨོན་ལམ་རྒྱག་ཡ་ན་འདྲ་བྱེད་དེ་གི་ཡོད་རེད་བ་ད་ང་ཚོ་སྤྱི་ཡོངས་གྲགས་ཡོང་དེ་རེད་དེ་ཐོག་ནི་ཁྱེད་རང་གི་ག་འདྲ་དགོངས་ཀྱི་འདུག་མུ་སྟོན་དེ་བསྟན་འཛིན་ནོར་རྒྱས་ལགས་ཡིན་ད།
ལགས་སོ་ལགས་སོ་ད་ལགས་རེད་ད་འདྲ་བྱེད་སྟངས་གི།

བླ་མ་ལ་གསོལ་བ་བཏབ་ཆེད་དུ་ཟིན་ནས་ཕུལ་རེད། ད་དེ་འདྲས་ཀྱི་ཐོག་ནས་གལ་ཆེ་རྡོ་རྗེ་བཀྲ་ཤིས་ཚོང་པ་ཆེན་པོ་ཆེན་པོ་ཁོ་རང་གིས་ཁོ་རང་ང་ཚོ་ཚང་མ་ཧ་གོ་ཡ་གཅིག་ཁ་ཁོ་རང་བོད་བོད་རིགས་ཅིག་རེད་བ་ལ་བོད་པ་ཅིག་རེད་བ། བོད་པ་ཆེ་འདྲ་ཁོ་རང་རང་བཞིན་གྱི་བོད་པ་གི་གཤིས་ཀ་དང་གོམས་གཤིས་དེ་ཡོད་རེད་བ་ལ། ཁོ་གར་ཚེ་ནས་དེ་འདྲས་ཀྱི་ཡོད་དུས་ཁོ་རང་གིས་ཕལ་ཆེར་ཏན་ཏན་གཅིག་བྱས་ན་དེ་འདྲས་སྐུ་མདུན་གྱི་དང། འདུག་ཟེར་བའི་བསྔོ་བ་སྨོན་ལམ་ད་དེ་འདྲ་གི་ཆེད་དུ་ད་ཁོ་རང་ད་དྲིན་ཆེན་གང་ཡིན་ན་དེ་འདྲ་གི་ཐོག་ནས་ཞལ་འདེབས་དེ་འདྲ་ཕུལ་ཡོད་སྲིད་པ་རེད་ད་ནི་འདི་ང་ཚོ་ད་དེ་འདྲ་སྲིད་པ་རེད་ལ་ཡིན་ནའི་བོད་ཆོལ་ག་གང་གི་ཧ་གོ་གི་ཡོད་མ་རེད་ག་རེ་ཡིན་མིན་ཧ་གོ་གི་ཡོད་མ་རེད་ད་ཡིན་ནའི་རྒྱ་མི་དེ་འདྲ་འདུག་གཅིག་ཏང་གི་བོད་ནས་ཡིན་ཟེར་བའི་བོད་མི་མང་པོ་ཞིག་གཅིག་གི་འདུག་ཟེར་ནས་སུ་སུ་གི་དེ་འདྲ་གི་ཐོག་ནས་ད།

ད་སེམས་པ་གཙང་མ་ཞིག་ཐོག་ནས་ཐོག་ད་འདི་གའི་དྲང་ཚུལ་ད་གང་ཆེ་ཆབ་སྲིད་ཀྱི་ལས་འགུལ་རེད་ཟེར་ལབ་བ་ན་འདི་གད་མོ་བྲོ་ཡ་ཅིག་ལ་ཡ་བསམ་གྱི་འདུག་ད་དེ་ལགས་སོ། དེ་འདྲ་བས་ཀྱི་བསམ་གྱི་འདུག་ལབ་བོ། ལགས་སོ།
དེ་སྐོར་ལ་ཡང་མགོ་ལོག་འཇིགས་མེད་ལགས་ཁྱེད་རང་གི་ཁ་གསལ་ཞུ་ཡ་ཡོད་པས་ད་ང་ཚོ་བོད་པ་ཅིག་ཡིན་འདི་ས་ལ་བོད་པ་ཚང་མ་ཧ་གོ་གི་རེད་བ། ཅིག་བོད་པ་གི་རིག་གཞུང་གི་ཆ་ཤས་ཅིག་རེད་བ་ཚང་མ་ཅིག་བླ་མ་ལ་ཡ་བླ་མ་ཟེར་བླ་ཆེན་ད་གོང་ལྟར།

ད་ཁོ་ཚོ་ཆོས་དད་རང་དབང་ཡོད་ལབ་གོ་རེད་ད་ལྟ་སོ་ཚང་མ་ཡིན་ན་ད་ཅིག་ཆུ་སྐྱབས་འཇུག་ཕུལ་ཞིག་བཏང་ཟེར་ཆུ་ཞལ་འདེབས་ཤིག་ཕུལ་བཏང་ཟེར་ནས་ད་ཅིག་དེ་འདྲ་གི་སྟེང་ནས་ད་ཆབ་སྲིད་ཀྱི་ངོ་བོ་འཇོག་གོ་ནི་ཁོ་སང་ཆུ་རྩ་བ་རང་ནས་རུས་འདེབས་ནོ་ད་རྒྱལ་ཁབ་དེ་ཞིབ་ཚང་གི་ཆ་ནས་རུས་སོང་བ་ནོ་ད་རྒྱལ་ཁབ་དེ་བ་གི་ཤོམ་ཆ་ནས་ཁྲིམས་དེ་བ་གི་སྟེང་ནས་ཁར་སང་གི་རྒྱ་ནག་ཁོ་རང་གི་མུ་སྟེགས་དེ་བྱས་ན་ཁྲིམས་དང་འདྲ་མཉམ་གི་སྟེང་ནས་འགྲོ་གི་ཡོད་ད་རྒྱལ་པོ་ཡིན་ན་བླ་མ་ཡིན་ན་དཔོན་པོ་ཡིན་ན་གཡོག་པོ་ཡིན་ན་ཁྲིམས་གཅིག་གི་སྟེང་ནས་འོག་གཅིག་ག་འགྲོ་གི་རེད་ཟེར་གོང་ཞིག་སྐད་ཆ་དེ་བཤད་གི་རེད་ད་ད་མ་ཡིན་པ་ད་ད་ག་རང་དེ་ཞིག་སྟེང་ནས་ལ་ཐག་བཅད་སོང་རེད་མ་གཏོགས།

ཁོ་རང་ཚོང་པ་ཆེན་པོ་ཅིག་ལ་ཡང་ཁོ་རང་གིས་ཅིག་ཅིག་གཞན་ལ་ཅིག་ཕན་ཐོགས་ཀྱི་ལས་ཀ་མང་པོ་ཅིག་བསྒྲུབས་དེ་ཡང་རྒྱ་ནག་གཞུང་གི་ཡིག་ཆ་དང་སྒྲོག་ནང་ནས་ཁོ་རང་ལ་ཅིག་གཟེངས་རྟགས་སྤྲད་ཡ་དེ་ཚོ་ཐོག་ནས་མི་ས་ཚད་ཡོང་གི་འདུག་ལྷག་པར་དུ་ཨུ་ཅོག་གི་ནག་སོག་སེ་ཡ་འདྲ་ད་ཞབས་འདེགས་ཆེན་པོ་ཞུས་ཡོད་པ་ལ་ནི་ངོས་འཛིན་བྱས་ནས་ད་བོད་རང་སྐྱོང་ལྗོངས་ཀྱི་ཡང་ཁོང་ལ་ཡང་དམིགས་བསལ་ཅིག་བསྟོད་བསྔགས་རྒྱ་ཆེན་པོ་བྱས་རེད་ལ་ཡ་ད་དེ་འདྲ་གི་མང་པོ་ཅིག་ལ་ཨ་ནི་ལྷག་པར་དུ་ཁོ་རང་གིས་སྤྱི་ཚོགས་ཀྱི་ཞབས་ཞུ་གི་ལས་ཀ་ལ་དཔེར་བྱས་ན་དམིགས་བསལ་གཅིག་ལ་ཡ་དེ་ངས་ཧང་སང་གཅིག་མཐོང་སོང་ཟེར་ཡ་དེ་ག་རེ་ཡིན་ཟེར་ན་ཁྱོ་ག་མེད་པ་གི་ཡུགས་མོ་ཟེར་ཡ་དེ་ད་ང་ཚོ་སྤྱི་ཚོགས་ནང་ལ་ཡང་ཞེ་དྲག་མཐོང་ཆུང་ཡོད་རེད་བ་ཡུགས་མོ་ཟེར་ཡ་དེ་ལ་འོ་ད་ཁོ་ཁྱོ་ག་ཡོད་མ་རེད་ཟེར་ནས་མཐོང་ཆུང་བྱས་ཡིན་ནས་ཁོ་རང་གི་དམིགས་བསལ་དེ་ཚོ་ལ་རོགས་པ་བྱེད་ཡ་གི་སྤྱི་ཚོགས་ཀྱི་བྱ་བྱེད་ལས་ཀ་འབྲི་ཡ་འདྲ་དང་ནི་རྒན་གསོ་འདི་དག་རྒན་ཁོག།

དེ་འདྲ་གི་འདྲ་མིན་མང་པོ་ཅིག་ཡང་བསྡུ་རུབ་བྱེད་ཆེད་དུ་ཚོ་ལ་ཡང་སྔ་ཚིལ་ཟིན་ཐག་བྲིས་ཡག་དང་དེ་འདྲ་གི་བྱས་ནས་ད་སྤྱི་ཚོགས་ཞབས་ཞུའི་ལས་ཀ་མང་པོ་ཅིག་སྒྲུབ་བསྡད་ཡག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཁོ་རང་གིས་དེ་ཚིག་ཐོ་དེ་ནང་ལ་དེ་ཚོ་ད་ནི་ལོ་རྒྱུས་དེ་ཚོ་ནང་བལྟ་དུས་ཙམ་ལ་ཡ། ཨ་ནེ། མགོ་ལོག་འཇིགས་མེད་ལགས་ཁྱེད་རང་ད་སྔོན་མ་བོད་ནང་ལ་ཡོད་ཁོང་གི་སྐོར་ལ་ཡ་ག་ལ་ག་ཚང་ཅིག་ཐ་ན་ཁོང་གི་ཨ་ཕ་ཨ་མ་སྲིང་ཚང་མ་ཧ་གོ་གི་འདུག་ལ། དེ་འདྲ་བྱེད་དུས་ཙམ་ལ་ཡ་ད་སྤྱི་ཚོགས་ནང་ལ་ཁྱེད་རང་མི་མང་པོ་ངོ་ཤེས་ཡིན་དུས་ཙམ་ལ་ཚང་མ་གིས་ལགས་སོ་ལགས་སོ་ལགས་སོ་ཟེར་དགོས་རེད་དམ་ལ་དེ་ཡག་གི་གནས་སྟངས་ག་འདྲ་འདྲ་བྱུང་གི་རེད་ཁྱོད་ཀྱི་ངོས་ནས་ཁོང་གི་ཚོང་གི་ཐོག་ནས་ཅིག་སོ་སོ་གི་རྒྱུ་དངོས་སོ་སོ་གི་ཆེད་དུ་ཅིག་གོ་ཁེ་ཕན་རག་ཡག་མ་ཡིན་པ་སྤྱི་ཚོགས་ཞབས་ཞུའི་ལས་ཀ་ཐོག་ནས་ག་རེ་འགྲོ་ཡོད་རེད་ཟེར་ཁྱོད་ཀྱི་ག་རེ་གོ་ཐོས་བྱུང་སོང། དེ་ཁོ་རང་གི་དེ་དམིགས་བསལ་ཁོ་རང་ཚོང་རྒྱག་གོ་སྒྲིག་སྐབས་ད་ང་ཚོ་འབྲེལ་བ་རག་མེད་དེ་ང་ཚོ་ཤེས་མ་ཤེས་ང་ཡི་ནང་མི་ཁོ་རང་གི་ཁྱིམ་ཚང་གི་ད་ཁོ་རང་གི་ཕ་རྒན

ཕ་མ་མེད་ནས་དྭ་ཕྲུག་དེ་སོགས་ལ་ལྟ་རྟོག་ཁོ་རང་གི་རྟ་ལབ་སོང། ཀུ་ཅི་དེ་མིག་མ་མཐོང་ནས་མིག་ཞ་ར་དེ་སོགས་དང། དེ་ཀུ་ཅི་ཅིག་རོགས་པ་དེ་བྱས་དེ་ཁུ་ཏི་ཀ་ཏི་ན་དེ་ལབ་ཁོ་ཡོང་ཟེར་སྟབས་ཁོ་རང་གི་ཨ་མ་དེ་གི་མོ་སི་ཙེ་བོ་དེ་དེ་དང་གཉིས་ཆ་དེ་ཁྱོ་ག་དེ་ཁོ་རང་གཉིས་ཆ་ཕ་མ་གཉིས་ཆ་ཡིན་ན་བསམ་པ་བཟང་པོ་ཞུ་ཡོད་རེད། དེ་དེ།

ཏག་ཏག་ཁོ་ད་ཅིག་ལོང་བ་སློབ་གྲྭ་རེ་དགོས་ན་ཆོག་གར་སང་ད་ད་སོ་ན་ལོང་བ་སློབ་གྲྭ་ར་ཡོད་རེད་དུ་སོ་ལ་བཞག་བསྡད་པའི་གོ་ལྷོ་ཡི་ཡོད་ཀྱི་རེད་བསམ་དགོས་ག་དེ་ཅང་མུ་སེ་མེད་ད་ཁོ་རང་གི་ཕ་རྒན་གི་རེ་བ་ཞེ་པོ་རྒྱག་གི་འདུག་དུ་སོ་ན་དེ་སོ་ཞབས་འདེགས་ཀྱི་གང་ལ་གང་འཚམ་བྱས་ཡོད་ཀྱི་རེད་བསམ་དགོས་དེ་དེ་དེ་ད་ཁོ་རང་གི་ཕ་ཕ་མ་གི་ལམ་ནས་ང་ཚོའི་སྐད་ཆ་དེ་གོ་སྐད་ཆ་དེ་བཤད་དེ་ཡ་མ་གཏོགས་ཟིན་མ་མུ་སེ་ཁོ་རང་དོན་དག་ཁོ་རང་ག་ན་འབྲེལ་བ་ཡོད་ནས་ང་ཚོའི་སྐད་ཆ་བཤད་གི་མི་དེ་དེ་ད་རྡོ་རྗེ་ཚེ་རྡོ་རྗེ་བཀྲ་ཤིས་དེ་ཤེས་ཡོན་གྱི་ཆ་ནས་ཤེས་ཡོན་གྱི་ཆ་ནས་ཅིག

དོན་དག་ལ་ང་ཚོ་འདིར་མ་སོང་ནས་དེ་བེད་དམར་ཤོག་གི་ལྟ་གྲུབ་དང་དེ་འདྲ་ལ་བེད་ཁོ་རང་ཧང་སངས་ཡི་དགའ་ཞེན་ཡོད་ཐོག་ནས་ཡར་འཛུལ་གི་ཡོད་མ་རེད་བ་ལ། ཨ་ནི་ཁོ་འདིའི་སྦུག་ལ་ཡར་ཚོགས་མི་བྱེད་དགོས་རྒྱུ་མི་བྱེད་ག་ཚོད་འདིའི་སྦུག་ཚོགས་མི་འགྲོ་རྒྱུ་བྱེད་དགོས་ན་མི་སོ་སོ་གི་སྙིང་རྒྱུད་དང་དེ་འདྲས་ཀྱི་ཐོག་ནས་ད་བྱ་བ་ལས་འགུལ་དེ་འདྲས་སྤེལ་དགོས་ཀྱི་ཡོད་དགོས་ན་ཚོང་ཆེན་པོ་དེ་འདྲས་རྒྱབ་དགོས་ཀྱི་ཡོད་ན་འདི་ག་རེ་ཡ། ཁོ། ལམ་ཁ་དེ་ལས་སླ་རུ་འགྲོ་ཡོད་རེད། ད་ལྟའི་ང་ཚོ་རྡོ་རྗེ་བཀྲ་ཤིས་གཅིག་པུ་ཙམ་མ་རེད་རྒྱ་ནག་སྦུག་ལ་བལྟས་པ་ཡིན་ནས་རྒྱ་མི་གི་ཚོང་པ་མང་པོ་ཆེན་པོ་ཞུ་འདི་མང་པོ་ཞེ་ཅིག་དམར་ཤོག་ཚོགས་པ་ཚོགས་མི་རེད་ད་ཁོང་ཚོ་དེ་སྐད་དེ་ཚོང་པ་ཆེན་པོ་དེ་ཚོ་དམར་ཤོག་ཚོགས་དམར་ཤོག་གི་ལྟ་གྲུབ་ལ་བལྟ་ཁོ་ཧང་སངས་དགའ་ཞེན་བལྟ་ཁོ་སྤྲོ་སྣང་ཡོད་ནས་དང་བལྟ་དད་པ་ཡོད་ནས་ནི་རེ་བ་བྱེད་ན་མ་རེད་རྒྱ་ནག་གི་སྦུག་ནས་ད་ཚེ་ང་ཚོ་དཔེ་ཅིག་ཞུ་ཚོང་པ་ཆེ་ཤོས་དེ་ཚོ་ཟེར་ན་ང་ཚོ་དེ་ཨིན་ཇི་ཀེ་བོ་དེ་ཟེར་རོ་ཨ་ར་ཁོ་རང་མིང་ཇེག་མ་ཟེར་དེ་ཨ་ལི་བྷ་བྷ་དང་དེ་ཚོང་པ་ཆེན་པོ་དེ་གིས་སྦྱིན་བདག་དེ་ཁོ་རང་འདྲ་བར་ཆ་བཞག་ཡོད་ནས་དམར་ཤོག་ཚོགས་པ་གི་ཚོགས་མི་འགྲོ་བ་ལ་ད་གང་ཆེ་ཁོ་རང་འདྲ་བོ་ཡིན་ན་ད་འཛམ་གླིང་ཡོངས་གྲགས་ཀྱི་ད་ཡོད་རེད་ད་ཚོང་ཧང་སང་ཆེན་པོ་རེད་ད་གང་ཆེ་འོན་ཏེ་འདི་ཡོད་དུས་སྤྱི་བཏང་གི་ཁོ་རྒྱལ་ཁབ་ཀྱི་དེ་སྦུག་ཡ་ད་ད་བོད་འདྲ་བོ་ཡིན་ན་ད་རྒྱ་ནག་གི་སྦུག་ལ་ཡོད་དུས་དེ་ཆབ་སྲིད་ཀྱི་སྒྲོམ་གཞི་དེ་གི་སྦུག་ལ་ད་ལས་ཀ་མ་བྱེད་ཀ་མེད་ཐུག་ཡོད་རེད་ད་དེ་མ་བྱེད་ཀ་མེད་ཐུག་ཡོད་དུས་ཁོ་དམར་ཤོག་ཚོགས་པ་གི་འདུག་བྱས་ནས་ཚོགས་མི་རེད་ཟེར་བ་ན་སོ་སོ་གི་ཚོང་འདྲ་ཡིན་ན་རེད་ལས་ཀ་ག་རེ་ལས་ཀ་ག་རེ་བྱེད་ཀྱི་ཡོད་ནས་དེ་ཞིག་ཇོ་ནང་དུ་མ་སོང་ནས་ལས་སླ་རུ་ཆགས་ཡོད་རེད་འོ་དེ་འདྲ་གི་ཐོག་ནས་ངས་ཁོ་རང་གི། ཏི་པོ་ལི་ཡ། ཚོགས་མི། འཛུལ་ཞུགས་བྱེད་འོས་མ་ཞིག་གིས་ཡང་སྤྱི་བཏང་གི་དེ་དམར་ཤོག་གི་ལྟ་གྲུབ་ལ་ཞུགས་ཅིག་དགའ་སྣང་ཡོད་བ་དང་དེ་འདྲ་ཡོད་པའི་ཐོག་ནས་ངས་སེམས་འཛིན་ཡོད་བསམ་གྱི་མི་འདུག་ད་ཡིན་པ་ཡིན་ནས། བོད་རིགས། བོད་པ་དམར་ཤོག་ཚོགས་པ་དང། ཚོགས་མི་དང། རྒྱ་རིགས་དམར་ཤོག་ཚོགས་པའི་ཚོགས་མི་བར་དུ་ཁྱད་པར་ཆེན་པོ་ཞིག་འདི་ནམ་རྒྱུན་ནས་ངས་མཐོང་བསྡད་ཡོད་འདུག་ད་བོད་རིགས་ཐོག་ཆ་བཞག་ན་ད་ལྟ་ཁོ་རང་རྡོ་རྗེ་ཚེ་བརྟན་རྡོ་རྗེ་བཀྲ་ཤིས་ཁོ་རང་བཙོན་ཁང་སྦུག་ལ་ཡར་བཅུག་པའི་སྐབས་སུ་ད་དྲི་བརྩད་བྱས་སྐབས་སུ་ཉེས་རྡུང་ཚད་ལས་བརྒལ་བའི་བཏང་ཡོད་འདུག་ཁོ་རང་གིས་ཆབ་སྲིད་ཀྱི་ལས་འགུལ་འདི་འདྲའི་གང་ཡང་མེད་ཨ་ནི་རྦད་ཁོ་རང་དམར་ཤོག་ཚོགས་པ་གི་ཚོགས་མི་ཡིན་ཟེར་དུས་རྦད་ཁོ་རང་དབུས་ཀྱི་དོ་དམ་ཉེན་རྟོག་ལས་ཁུངས་ཀྱིས་ད་ལས་བྱེད་པ་ཐོག་གཙོ་བོ་གཉིས་ཡོད་རེད། གཅིག་གི་ནང་མི་མིང་ལ་ལིའུ་ཡོད་ལ་གཅིག་གི་ནང་མི་མིང་ལ་མཱ་ཡོད་ལ་ཁོ་ཚོ་གཉིས་མི་གཉིས་སུ་བ་ལ་ད་ཁོ་ཚོ་ལིའུ་དང་མཱ་གཉིས་ཀྱིས་ནས་ལིའུ་ལས་འདི་ཁོ་རང་གི་ད་ལྟ་རུ་འགན་འཁྱེར་མཁན་གཙོ་བོ་དེ་འདི་ཁོ་རང་གི་ལབ་ནས་ཁྱེད་རང་གི་དམར་ཤོག་ཚོགས་པ་ཚོགས་མི་ཡིན་དང་མེད་དང་ཁྱད་པར་གལ་དགོས་བྱུས་ཡོད་མ་རེད། དེ་འདྲས་ཀྱིས་འདི་ཁོ་རང་གི

ཁོ་རང་གི་བཤད་ཡ་དེ་ངས་ག་རེ་བཤད་པ་དེ་ད་ག་རང་རེད། ཁྱེད་རང་གི་གནས་ཚུལ་དེ་ག་བ་ལ་དྲི་བ་གཏང་གི་ནས་དེ་ག་ལ་ག་རེ་བྱས་ནས་ཟབ་ཐག་ཟོས་ནས་ཁོས་བཟོས་ཀྱི་ཡིན་ཟེར་ནས་ཁོ་རང་དེ་ག་རང་སྐྱོར་བ་རེད་ད་དེ་ཁྱེད་ཚོ་དེ་ག་རང་སྐྱོར་ནས་བཤད་ཀྱི་ཁོ་རང་གི་འདུག་ཟེར་ནས་ད་རྡོ་རྗེ་བཀྲ་ཤིས་ལ་ཡ་གང་ཅི་ཚེ་བཙོན་གྱི་གནས་སྟངས་ཆགས་ཀྱི་ཁོ་རང་གི་འདུག་ཟེར་ནས

མེད། ཆ་མི་གཏང་བྱ་བ་རེད། ད་རྩེ་དང་རྟེན་ཚོགས་ཀྱི་ད་ཅིག་ཚོང་པ་ཆེ་ཆུང་གང་དང་གང་ཡང་མེད་དེབ་ཅིག་ར་མགོ་ཐོག་ནས་གཞར་ཧ་ར་ཕར་འཐོར་བ་དང་དེ་ནས་ཅིག་ཅིག་གི་སློབ་ད་ཅིག་སློབ་སྦྱོང་དང་སློབ་གསོ་གི་ནུས་བ་སྟོན་གྱི་འདུག་དེ་ད་ཅིག་ང་ཚོ་ལྟེ་བའི་སྐད་ཆ་ཞིག་བར་བར་མི་རིགས་ཤིག་དང་པོ་འཕེལ་རྒྱས་གཏང་དགོས་ན་མི་རིགས་དེ་སྐད་དང་ཡི་གེ་འཕེལ་རྒྱས་གཏང་དགོས་རེད་ཐོག་མར་མི་རིགས་ཤིག་ཉམས་རྒུད་རྩ་མེད་གཏང་དགོས་ན་དེ་ཐོག་དང་པོ་མི་རིགས་དེ་སྐད་དང་ཡི་གེ་རྩ་མེད་གཏང་དགོས་ཟེར་ཡ་དེའི་ཚེ་ཅིག་ད་ཁོ་རང་ཚོའི་ལག་ལེན་བསྟར་ཡས་དེའི།

གསུངས་ཡ་བྱས་པ་ཡིན་ན་ད་གང་ཅི། རྡོ་རྗེ་བཀྲ་ཤིས་ཁོ་རང་གི་གཟུགས་པོ་གནས་སྟངས་དེ་རྦད་ཤིང། མི་ནམ་རྒྱུན་སྔོན་མ་ཡིན་ན་ཁོ་རང་རྦད་གཟུགས་པོ་ཆེན་པོ་བྱས། གཟུགས་པོ་ཅིག་སྟོབས་ཆེན་པོ་འདུག་བ་ལ་ད་ད་ལྟའི་ཆར་ལ་ཡ། ཤིང་སྐམ་པོ་བཟོ་འདྲ་ཅིག་ཆགས་བཞག་ཟེར་ནས་ཁོ་རང་གི་ད་དེ་དགོན་སྡེ་རང་གི་རྦད་རང་གསུངས་ཀྱི་འདུག་བ་ལ་ད་དེ་འདྲའི་ཡོང་དུས་ཁོ་རང་ལ་ཡ། ན་ཚ་མང་པོ་ཞེ་པོ་ཞིག་འདུག་ད་རྦད་སྙིང་གི་ན་ཚ་བྱས་ད་དེ་ནས།

ཐུག་བཅུག་རོགས་བྱེད་ཟེར་ནས་ཐུག་བཅུག་གི་ཡོད་མ་རེད། སྨན་བཅོས་བྱེད་ལ་ང་ཚོ་གི་མཉམ་ཞུགས་བྱེད་བྱེད་ཀྱི་ཡིན་ཟེར་ནས་མཉམ་མཉམ་ཞུགས་བྱེད་བཅུག་གི་ཡོད་མ་རེད་ད་གང་ཅི། ད་དེ་འདྲས་ཀྱི་ཐོག་ནས་ད། དེ་སྔས་ཀྱི་བརྒྱུད་རིམ་ཐོག་ནས་བཤད་པ་ཡིན་ན། ཁྲིམས་དྲང་བདེན་ཡོང་ཡས་ཀྱི་བརྒྱུད་རིམ་མང་པོ་གཅིག་བྱས་ནས་ད་ལོ། བཅུ་ཞིག། ཡོངས་གྲགས་མ་བྱས་པའི་ཐོག་ནས་འུ་ཀ་འཇམ་ཐིང་ཐིང་ངང་ནས་ལུག་བསྲེས་ནས། ནང་མི་ཀྱི་ལས་འགུལ་སྤེལ་ཡས་རེད་བ་ལ། ད་འདི་དེ་ལས་འགུལ་ཚང་མ་དེ། མ་འགྲུབ་པའི་རྗེས་ལ་ཡས་ད། ད་སྔོན་མའི་ཆར་ལ་ཡ་ཁོ་རང་ཚོ་གི་ད་རྡོ་རྗེ་བཀྲ་ཤིས་ཀྱི་བཙོན་ཁང་ནང་ལ་རྒྱུན་རིང་པོ་ལྷག་ཡོད་དུས་ཁོ་རང་ད་གཟུགས་པོ་གནས་སྟངས་ཧང་སང་འཕྲོད་བསྟེན་ཧང་སང་སྐྱོ་བོ་ཡོད་དུས་ད་ཐུགས་ཆུ་རོ་བྱེད། ད་ད་རྡོ་རྗེ་བཀྲ་ཤིས་རྡོ་རྗེ་ཚེ་བརྟན་ཁོ་རང་སྐྱོ་བོ་རེད་ས་ས་ནི་ཁོ་རང་གི་ད་ར་ཁོ་རང་བརྙན་འདི་འབུར་ལ་གསུང་གི་འདུག་བ་ལ་ད་མ་ཐུག་བ་ལོ་ལྔ་ཙམ་འགྲོ་སོང་ད་མི་དང་མི་མ་ཐུག་བ་སོ་སོའི་སྤུན་ཀྱག་ནི་མ་ཐུག་བ་ད་ཐུག་འཇུག་རོགས་བྱེད་ན་ཐུག་འཇུག་གི་ཡོད་མ་རེད་ཁོ་རང་གི་ཁྲིམས་རྩོད་པ་ཐུག་འཇུག་རོགས་བྱེད་ན་ཐུག་འཇུག་གི་ཡོད་མ་རེད་ཁོ་རང་གི་གཅེན་མོ་ཐུག་འཇུག་པ་ན་འཇུག་རོགས་བྱེད་ཡོད་མ་རེད་ཁོ་རང་གི་བཟའ་ཟླ་ཐུག་འཇུག་རོགས་བྱེད་ན་འཇུག་གི་ཡོད་མ་རེད་ད་དེ་ནས་དེ་འདྲས་ཀྱི་ད་གང་ཅི་གནས་སྟངས་གཅིག་གི་བར་ལ་ཡ་ད། ད་ནི་ནང་མི་ཁོ་རང་གི་སྐུ་མཆེད། རྡོ་རྗེ་ཚེ་བརྟན་རེད་ད་ནི་ཕྱིའི་གཅེན་མོ་མགོན་པོ་སྐྱིད་རེད་ད་ཁོང་ཚོ་གྱིས་ད་ལྟ། ཡོངས་གྲགས་ཀྱི་ཁྲོད་ནས་ལས་འགུལ་ཤུགས་ཆེན་པོ་ཞེ་ཅིག། ད་སྤེལ་འགོ་ཚུགས་སོང་བ་ལ་ད་དེ་ད་ལྟའི་ཆར་ལ་ཡ། ངས་གྲངས་ཀར་བུར་བརྩིས་བ་ཡིན་ན། དེ་བཞིན་ཉིས་སྟོང་ཉེར་ཉིས་སྟོང་ཉེར་གཉིས་ལོ་གི་ཕྱི་ཟླ་དྲུག་པ་བོ་ལ་གཅིག། ལས་འགུལ་གཅིག་སྤེལ་སོང། དེ་ནས་ཉིས་སྟོང་ཉེར་གཉིས་ཀྱི་ལོ་མཇུག་ཕྱི་ཟླ་བཅུ་གཉིས་པར་གཅིག་སྤེལ་སོང། ད་ལྟ་ཉེ་བའི་ཆར་ལ་ཕྱི་ཟླ་དང་པོའི་གི་ཕྱི་ཚེས་དྲུག་ལ་ཡང་གཅིག་སྤེལ་སོང། ད་དེ་ནས་མ་ངས་ད་རུང་བས་མུ་མཐུད་ནས་འདུག་ཕྱིན་ནས། ད་དེ་གཅིག་བདེན་པ་ལ་དྲང་བདེན་ཡོད་ད་རྒྱལ་ཁ་ཐོབ་པའི་ད་དེ་དག་གི་ཐོག་ནས་ཁོ་རང་ཚོ་ནང་མི་ངོས་ནས་མུ་མཐུད་ནས་ལས་འགུལ་སྤེལ་གྱི་རེད་བསམ་གྱི་འདུག། ལ་སོ་ལ་སོ། ལ་སོ། ཨ་ནི་ནང་མི་གི་ད་ཞུ་གཏུག་རྒྱག་དེའི་སྐོར་ལ་མགོ་ལོག་འཇིགས་མེད་ལགས་ཁྱེད་རང་གིས་ཅིག་དམིགས་བསལ་ཁ་གསབ་ཞུ་ཡ་ཡོད་པས་ད་ང་ཚོ་དུས་ཚོད་ཐུང་ཐུང་མང་པོ་མེད་ཙང་ཨ་ནི་མཇུག་སྡོམ་ཅིག་གནང་རོགས་ཅིག་ཞུ་ཡ་ཡིན།

ཁོ་རང་ག་ཨ་ཅག་ཡིན་ན་རེད་རྡོ་རྗེ་བཀྲ་ཡ་རྡོ་རྗེ་ཚེ་བརྟན་ཡིན་ན་རེད་ཚང་མ་ཐུག་གི་མིན་ནོ་ད་ཁོང་ཚོས་རང་སྲོག་བློས་བཏང་ནས་ད་ད་ད་ངོ་རྒོལ་ཡིན་ད་ཁོང་ཚོས་ཡིན་ན་མིན་ན་ངོ་ཐུག་གི་ཆོག་ཚེ་ནི་ཁོ་མེད་ཡོད་ཡ་མེད་ཨོ་ཁུ། ད་རྡོ་རྗེ་བཀྲ་ཤིས་དཀར་བོ་ཡིན་དཀར་བོ་དཀར་རྐྱང་ཟེར་ཁོང་ཚོས་ཀ་ནམ་རྒྱུན་ལས་འགུལ་སྤེལ་དགོས་རེད་ད་ད་སོ་ཚང་མ་ཁོ་ད་ཁོང་ཆོས། ལས་ཀ་དེ་ལམ་ལྷོངས་ཡོང་བའི་སྨོན་ལམ་དང་རེ་བ་རྒྱག་གི་ཡོད། དེ་འདྲ་ང་ཚོ་འདི་ནས་ཕྱི་ལོགས་གི་ཡོད་ན་ཚོགས་སྡེ་སོ་སོ་བོ་དང་དེ་གང་ལ་གང་འཚམ་རྒྱབ་སྐྱོར་གནང་བ་ཡང་ང་རང་གི་རེ་བ་དུ་མ་ཐོག་ད་མུ་སུར་མེ་དང་རྣམ་པ་གཉིས་ཕྱོགས་ལ་ཐུགས་རྗེ་ཆེ་ཞུ་གི་ཡོད། ལགས་སོ་བཀའ་དྲིན་ཆེ། རྣམ་པ་གཉིས་དུས་ཚོད་གནང་བར་བཀའ་དྲིན་ཆེ་ཞེས་ཞུ་གི་ཡིན།